ཨ་ནི་ཁོ་ལ་གཅིག། སྒྲུབ་པས་འཇུག་ན་ཨ་ནི་ཆ་ཤས་གཅིག་རྟོགས་ན་ཀུན་རྟོགས་དགོས། ཨ་ཤས་ཀྱི་རྟོག་པ་ཡུལ་ལ་ངེས་པ་གཙོ་ཆེ་བའོ། དེའི་ཁ་ཐུག་ན་རྟོག་པ་གང་ག་ལ་ལ་ཟིན་གྱི་ཨ་ཡིན། རེད་བ། ད་དེའི་ཆ་ནས་བྱས་དེ་ནས་འོ། རང་གི་དེ་མ་ཡིན་གང་སེལ་ཐུབ་པ་དེ། གང་བཀག་ཐུབ་པ་དེ་སུ་འཇུག། བཀག་མ་ཐུབ་པ་དེ། ཨ་ནི་འཇུག་ཐུབ་ཀྱི་མེད་པ་ཡིན་ཙང་སེལ་བ་སེལ་ཐུབ་པ་དེ་ལ་འཇུག། སེལ་མ་ཐུབ་པ་དེ་ལ་འཇུག་མི་ཐུབ་པའོ། ཡིན་དུས་སེལ་བས་འཇུག་ཟེར་རང་ཡུལ་ཆ་ཤས་སུ་ཕྱེ་ཟིན་དེ་རེད། རེད་བ།

འོ་དེ་ཚོ་ཕར་ཕྱིན་ཕར་ཕྱིན་གོ་བ་རབ་དང་གཅིག་ཕེབས་སོགས་ཀྱི་ཡིན་པ་འདྲ། ཡིན་ན་ཡང་ད་སེལ་བས་འཇུག་ཟེར་ཡས་དེ། གཅིག་རེ་བོ་ཀོ་གཉན་ཁ་རབ་ད་སྟབས་བདེ་ཤོས་རོགས་བྱས་ན་ཨ་ནི་སེལ་བས་འཇུག་ཟེར་ཡས་དེ། རྟོག་པ་གང་ཡིན་པ་དེ་གི་ཡུལ་ལ་འཇུག་ཡོང་དུས་ད་ནི། ད་དེ་མ་ཡིན་པ་ལས་ལོག་པར་སྣང་སྣང་བ་འབྱིན་པ་ར་མ་སྣང་བ་ཁོ། སྣང་ཡུལ་དུ་བྱས་པའི་སྟོབས་ཀྱིས་ཨ་ནི་ཕ་གི་ཡུལ་དེ་ལ་འཇུག་པ་མ་གཏོགས། ད་དེ་ཡུལ་མ་རེད་ཟེར་སྣང་བ་ཁོ་ལ་འཇུས་པ་བཟོ་བྱས་སྣང་ཡུལ་དེ་ལ་སྣང་ཡུལ་དེ་ལ་འཇུས་ནས་ཡུལ་དེ་ལ་འཇུག་པ་ཡིན་ཙང

ཨ་ནི་གོ་བ་ནི་སེལ་དབང་གིས་འཇུག་ཟེར་བ་ད་དེ། གོ་བ་ཅན་ནི་སེལ་དབང་གིས་འཇུག་ཟེར་ཏེ་གོ་ཐོབ་རོགས་བ་ཅན་ཕལ་ཆེར་དེ་འདྲ་ཡིན་པ་དེ་ལ་འཇུས་ནས་བྱས་ན་དེ་ནས། ངེས་པ་གཙོ་ཆེ་ད་ཟེར་དེ་ཡན་དེ་མོ་ཁོང་དེ་རྟོག་པ་གང་ཡིན་པ་དེ་ལས་ཀ་ད་ག་རང་བྱེད་ཀྱི་ཡོད་ད་རྟོག་པ་གང་ཡིན་པ་ལ་སེལ་འཇུག་ཡིན་པས་ཁྱབ་ཟེར་བ་ད་འོ་ན། རྗོད་བྱེད་ཀྱི་སྒྲ་དེ་ཚོ་ཡང་སེལ་དབང་གིས་འཇུག་དང་ག་རེ་རེད་ཟེར་ན་རྗོད་བྱེད་ཀྱི་སྒྲ་དེ་ཡུལ་དེ་བརྗོད་པ་དེ་སྒྲ་ཞིག་བརྗོད་ཐུབ་དགོས་ན་ཡུལ་དེ་བརྗོད་པ་མ་གཏོགས་བརྗོད་མ་ཐུབ་པ་ཡིན་ད་དེ་ནི་སེལ་དབང་གིས་འཇུག་ཟེར་ནས་དེ་མཉམ་པོར་བྱེད་ན་འོ་ཐུག་ཅེས་མེ་འགྲོ་སོང་ཟེར་བ།

གསུམ་ཤར་ཆོག་བ། གསུམ་ཤར་ན་བཞི་ཤར་ཆོག་ད་གཉིས་ཤར་བ་ལ་སྐྱོན་མེད་ན་རྟོག་པ་རྫས་ཡན་གྱི་གཅིག་ལ་དོན་སྤྱི་མི་འདྲ་བ་གཉིས་ཤར་ན་ད་གྲངས་མེད་ཤར་ཆོག་གོ་རེད། དེ་ཤར་ན་དེ་རྟོག་པ་དེ་བཞིན་དེ་བཞིན་སྒྲུབ་འཇུག་ཏུ་ཆགས་ཀྱི་རེད་ཡང་དེ་གསུང་གི་འདུག་བ། ད་པ་དོན་སྤྱི་གཅིག་ཤར་དུས་ས་ཕྱོགས་གཅིག་གི་དོན་སྤྱི་དེ་ཤར་བ་ལ་མཉམ་པོ་དེའི་སྟེང་དུ་ཡོད་མཁན་གྱི་ཁ་རུ་མགོ་ཁྱད་ཆོས་དེ་དག་གི་དོན་སྤྱི་གང་གང་ཤར་སོང་ན་དེ་རྟོག་པ་སྒྲུབ་འཇུག་རུ་ཆགས་ཀྱི་རེད་ད་རྒྱུ་མཚན་དེ་ལ་བརྟེན་ནས་རྟོག་པ་སེལ་འཇུག་ཟེར་ཡས་དེ་དོན་སྤྱི་མི་འདྲ་བ་གཉིས་ཤར་རྒྱུ་མེད་པའི་རྒྱུ་མཚན་གྱིས་ཨ་ནི་རྟོག་པ་སེལ་འཇུག་ཡིན་པ་གཅིག།